ཁྱེད་རང་གསུངས་དང། ཚང་མས་ཁྱེད་རང་ལ་ཡ་དགའ་བ་དེ་འདྲས་བྱེད་ཡག་རྒྱུ་མཚན་ག་རེ་ཡིན་ནམ་དྲིས་པ་རེད། ཞི་མིའི་ཨ་མ་ལགས་ཀྱིས་གད་མོ་ཚིག་ཚིག་བྱས། མེའོ། ངའི་སྤུ་གུས་ང་དགའ་བ་བྱེད་ཡག་རྒྱུ་མཚན་ག་རེ་རེད་ཟེར་ན། ངས་ཁོང་ཚོ། ལྟ་སྐྱོང་དང། སྲུང་སྐྱོབ་བྱས་ཙང་རེད་ཟེར་བཤད་པ་རེད། དེ་ནས་ཧྥེ་ཨར་གྱིས། ཡིན་ནའི། ངས་ངས་མི་གཞན་དག་ལ་ཡང། ལྟ་སྐྱོང་དང་སྲུང་སྐྱོབ་བྱེད་མྱོང་མེད་ཟེར་བཤད་པ་རེད། ཛོ་ཧྥེ་གིས་ཁྲིས་དེ་ནས་མིག་ལྡིར་ལྡིར་བྱས་ཏེ། ཝེ། ཝེ། ཝེ། རང་གིས་ང་ལྟ་སྐྱོང་བྱེད་མྱོང་མེད། ད་དུང་ཐེངས་མ་གཅིག་ང་གཅིག་པུ་གཡུག་བཞག་བྱུང། ཡིན་ནའི། ངས་དེ་སྔ་ནང་བཞིན་རང་ལ་ཡང་དགའ་པོ་བྱེད་ཀྱི་མི་འདུག་པས། འགྲོ། དེ་ལས་ང་རང་གཉིས། གྲོགས་པོ་ཆུང་ཆུང་གཞན་དག་བཙལ་བྱས་སྐད་ཆ་འདྲི་ག་འགྲོ། ཨོའོ་ཙི། མཐོང་བྱུང་ངས། མཐོང་བྱུང་ངས། ཨ། ཕ་གིར་དོམ་ཕྲུག་ཅིག་ཉལ་བྱས་བསྡད་བཞག་ཟེར་བཤད་པ་རེད། ཡང་ཧྥེ་ཨར་གྱིས་དོམ་ཕྲུག་དེར། དོམ་ཕྲུག། རང་གིས་ང་ཤོད་དང། ཚང་མས་རང་ལ་ཡང་དགའ་པོ་འདི་འདྲས་བྱེད་ཡག་རྒྱུ་མཚན་ག་རེ་རེད།

གྲོགས་པོ་ཆུང་ཆུང་གཞན་དག་བཙལ་བྱས་སྐད་ཆ་འདྲི་ག་འགྲོ། ཨ་མོ། ཝེ། རང་ཕ་གིར་ལྟོས་དང། མེ་ཏོག་ཕ་གི། དེ་འདྲའི་སྙིང་རྗེ་ལ་ཟེར་བཤད་པ་རེད། དེ་ནས་ཧྥེ་ཨར་གྱིས། མེ་ཏོག། མེ་ཏོག། ཚང་མས་རང་ལ་ཡ་དགའ་བོ་བྱེད་ཡག་རྒྱུ་མཚན་ག་རེ་རེད། ཟེར་དྲིས་པ་རེད། མེ་ཏོག་གིས།

ང་གཅིག་ནས་མཛེས་པོ་མེད། གཉིས་ནས། སློབ་གྲྭ་བ་ཚོས་ང་ད་དུང་ཤ་རྒྱག་པོ་འདུག་ཟེར་གི། ཟེར་བཤད་པ་རེད། ཛོ་ཧྥེ་གིས་ཁྲིས་དེ་ནས། ཝེ་ཝེ་ཝེ་ཝེ་ཧྥེ་ཨར། རང་ང་ལྟོས་དང། ང་ཡང་མཛེས་པོ་མེད། ཡིན་ནའི། རང་གིས་སྔོན་མ་ནང་བཞིན་ང་དགའ་པོ་བྱེད་ཀྱི་འདུག་གི། ཞེས་བཤད་པ་རེད། སྐབས་དེ་དུས། ཛོ་ཧྥེ་ལ་ཡ་ཡང་གནས་ཚུལ་གསར་པ་ཞིག་མཐོང་བ་རེད། འགྲོ་འགྲོ་འགྲོ། ང་རང་གཉིས་གྲོགས་པོ་ཆུང་ཆུང་གཞན་དག་བཙལ་བྱས་ཨེ་སྐད་ཆ་འདྲི་ག་འགྲོ། ལྟོས་དང། ཕ་གིར་ཁྱི་ཕྲུག་ཞིག་འདུག། ཞེས་བཤད་པ་རེད། ཡང་ཧྥེ་ཨར་གྱིས་ཁྱི་ཕྲུག་ཆུང་ཆུང་དེར། ཁྱི་ཕྲུག་ཆུང་ཆུང་ཁྱི་ཕྲུག་ཆུང་ཆུང། ཚང་མས་རང་ལ་ཡང་དགའ་པོ་དེ་འདྲ་བྱེད་ཡག་རྒྱུ་མཚན་ག་རེ་རེད། དྲིས་པ་རེད། ཁྱི་ཕྲུག་གིས་སོ་སོའི་གཞུག་གུར་སོ་རྒྱག་གི་རྒྱག་གི། ཝའོ་ཝའོ་ཝའོ། ང་ཨེ། ཚང་མས་ང་དགའ་བོ་བྱེད་ཡག་རྒྱུ་མཚན་དེ། ཨོ། ཏག་ཏག་རེད། ང་ཡོད་པ་ཡིན་ན་ཁོང་ཚོ་ཉོབ་ཀྱི་མ་རེད་ལ། ཨོ། ཁོང་ཚོ།